གང། བུམ་འཛིན་རྟོག་པ་ཆོས་ཅན་ཁྱོད་ཁྱོད་རང་གི་གཟུང་རྣམ་དེ་ལ་མངོན་སུམ་དུ་ཐལ། ཁྱོད་རང་གི་འཛིན་རྣམ་དེ་ལ་མངོན་སུམ་གང་ཞིག་དེ་གཉིས་གོ་ས་གནོན་པའི་ནུས་པ་ཡོད་ན་ཡང་ཁྱབ་ཆེ་ཆུང་མེད་དུས་སོགས་ལ་ལྟོས་ནས་ཀྱང་ཁྱབ་མཉམ་རྫས་གཅིག་ཡིན་པའི་ཕྱིར་ཟེར་ཏེ་ད་ཁ་ཅིག་གིས་ཚུར་བཏང་ཡོང་གི་འདུག་ཡིན་རྒྱུར་རོ་བྱས་ན། ཁ་ཅིག་དེ་གཞི་རྩར་བ་དེ་ཡིན་པར་གྲགས། དཔེར་ན། བུམ་འཛིན་རྟོག་པ་དང་བུམ་འཛིན་རྟོག་པ་ཉམས་སུ་མྱོང་བའི་རང་རིག་གཉིས་པོ་དེ་དེ་ནི་ད་ཡུལ་དུས་རང་བཞིན་གང་ལ་ལྟོས་ཏེ་གྲུབ་བདེ་རྫས་གཅིག་ཡིན་པས་ཟེར་བཤད་ནས་དེ་ནི་ཚུར་བཏང་གི་ཡོད་ས་རེད། འདུག་སྟངས་ཀྱི་དང་བུམ་འཛིན་རྟོག་པ་ཆོས་ཅན་ཁྱོད་རང་གི་གཟུང་རྣམ་དེ་ལ་མངོན་སུམ་ཡིན་པ་དང་འཛིན་རྣམ་དེ་ལ་མངོན་སུམ་ཡིན་པ་གང་ཞིག་དེ་གཉིས་ཟེར་དུས་བུམ་འཛིན་རྟོག་པའི་གཟུང་རྣམ་དང་འཛིན་རྣམ་གཉིས་པོ་དེ་ད་ཡུལ་གོ་ས་གནོན་པའི་ནུས་པ་ཡོད་ན་ད་ཡུལ་གོ་ས་གནོན་པའི་ནུས་པ་ད་ཡོད་མ་རེད་ཁོ་གཉིས་གཉིས་པོ་དེ་གལ་སྲིད་ཡོད་ན་ཟེར་བ་ཡུལ་གོ་ས་གནོན་པའི་ནུས་པ་ཡོད་པ་ལ་དེ་འབའ་ཞིག་གཟུགས་ཅན་ཞིག་དགོས་ཀྱི་མེད་འགྲོ་འོ་ཡོད་ན་ཡང་ཟེར་གལ་སྲིད་ཡོད་པའང་དེར་ཁྱབ་ཆེ་ཆུང་མེད་དུས་ལ་ལྟོས་ནས་ད་དུས་དང།

བརྒྱ་དང་ཉི་ཤུ་རྩ་དགུ་དག་སྟེ་དེ་རྣམས་བྱས་ནས། རྟོག་བྲལ་གྱི་དོན་ལ་ཟེར་དེ་ནི་མཐའ་དཔྱད་པ་དང་ཚིག་དོན་འཆད། ད་དང་པོ་ནི་ཟེར་བ་དེ་ནས་གཟུགས་ཞལ་ཡིག་ཕྲེང་དྲུག་པ་ཡིན་ན་ཅི་ན་འདུག་འདི་དེ་གསུངས་བཞག། གང་དག་ཤེས་པ་གང་ཡིན་རང་གི་ངོ་བོ་ལ་རང་རིག་མངོན་སུམ་དུ་འདོད་པ་འདོད་པ་ནི་མི་འཐད་དེ། ད་ཤེས་པ་ཡིན་ན་རང་གི་ངོ་བོ་ལ་རང་རིག་མངོན་སུམ་ཡིན་པས་ཁྱབ་པར་འདོད་པས་ལན་འདེབས་པ་དཀའ་ཟེར་གསུངས་བཞག་པ། འོ་ཁོ་དེ་ནས་བཀག་གནང་འདུག་པ། འོ་འདི་བཀག་ནས་ནི་ད་ལྟ་རང་ལུགས་བྱས་ན་ད་ཁོ་ནི་རྟགས་སྔ་མ་མ་གྲུབ་པར་འོག་ཏུ་འཆད་ཅེས་གཤམ་དེ་ནས་བཤད་ཀྱི་ཡོད་རེད་ཨ་ལས་ཅི་ཤེས་པ་ཡིན་ན་རང་གི་ངོ་བོ་ལ་རང་རིག་མངོན་སུམ་ཡིན་པས་ཁྱབ་པར་འདོད་མཁན་དེ་ལན་འདེབས་པ་དཀའ་ཟེར་གོ། ཁ་ཅིག་འདིས་འདི་འདྲའི་ཞེས་འོ། ཤེས་པ་གང་ཡིན་རང་གི་ངོ་བོ་ལ་རང་རིག་མངོན་སུམ་དུ་འདོད་ཟེར་ནས་ཟེར་གྱི་འདུག་དེ་ད་དེ་འཐད་ཀྱི་མ་རེད། མི་འཐད་པའི་རྒྱུ་མཚན་ག་རེ་ཟེར་ན་དཔེར་ན་མཚན་གཞི་བཟུང་བར་བ་སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ལྟ་བུ་དེ་མཚན་གཞི་ལ་བཟུང་ནས་དེ་ལ་གསུང་གི་འདུག་བ། ཤེས་པ་གང་ཡིན་རང་གི་ངོ་བོ་ལ་རང་རིག་མངོན་སུམ་ཡིན་པས་ཁྱབ་ན་སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཚད་མ་དེ་ཡང་ཆོས་ཅན་རང་གི་ངོ་བོ་ལ་རང་རིག་མངོན་སུམ་ཡིན་ཟེར་ཁས་ལེན་དགོས་རེད། རང་གི་ངོ་བོ་ལ་རང་རིག་མངོན་སུམ་མམ་རང་གི་ངོ་བོ་ལ་མངོན་སུམ་ཡིན་ཟེར་ཏེ། དེ་ཁོ་ལ་བརྟག་པ་གཉིས་གནང་ནས།

ཡང་ན་གཟུང་རྣམ་ཡང་མིན་པའི་རྗེས་དཔག་གི་ཟེར་བ་གཟུང་རྣམ་མ་ཡིན་པ་ཟེར་ད་རྗེས་དཔག་ཚད་མ་སྒྲ་མི་རྟག་གི་རྗེས་དཔག་ཚད་མ་ཡང་ན་ཁོ་རང་མ་ཡིན་པའི་ཨེ་ནི་རྗེས་དཔག་གི་ངོ་བོ་གཞན་ཞིག་བཞག་ནས་དེ་ནི་ཁོ་ཡོད་ནས་ཁོ་ལ་མངོན་སུམ་ཡིན་ཟེར་གྱི་ཡིན་པས། འོག་གི་དྲི་བ་གསུམ་སྐད་ཆ་གསུམ་དྲིས་འདུག་ཅེས་ད་ཕྱི་མ་མི་འཐད་པ་ནི་རྟོགས་སླ་ཟེར་ད་དེ་རེད། རྗེས་དཔག་ཚད་མའི་གཟུང་རྣམ་ཡང་མ་ཡིན་པའི་རྗེས་དཔག་གི་ངོ་བོ་ཞིག་བཞག་གཞན་ཞིག་བཞག་ནས་ཁོ་ལ་ཡོད་ཟེར་ཡོད་ནས་དེ་ལ་རྗེས་དཔག་ཚད་མ་དེ་མངོན་སུམ་ཡིན་ཟེར་ལབ་ན་ད་ལས་རྟོགས་པ་ལས་སླ་བ། ག་རེ་ཡིན་པ་ན་གཟུང་རྣམ་མ་ཡིན་པའི་རྗེས་དཔག་ཚད་མ་དང་གཟུང་རྣམ་ཟེར་རྗེས་དཔག་ཚད་མ་ཁོ་རང་བྱས་ཏེ་རྗེས་དཔག་ཚད་མ་མ་ཡིན་པའི་རྗེས་དཔག་གི་ཚད་མའི་ངོ་བོ་གཞན་ཞིག་བཞག་ནས་ཁོ་ལ་མངོན་སུམ་མ་ཡིན་པ་ནི་དེ་ནི་ལས་སླ་རྟོགས་ལས་སླ་བ་རེད་ཟེར་དེ་ནས་གསུངས་འདུག་པ་ད་དང་པོ་ལྟར་ན་ཟེར་ཡག་གི་དེ་ཡིན་པ་འདྲ། སྒྲ་མི་རྟག་རྟོགས་རྗེས་དཔག་ལྟ་བུ་རང་གི་ངོ་བོ་ལ་མངོན་སུམ་ཟེར་ཞིག་ཟེར་སོང་ང་དེ་རང་གི་ངོ་བོ་འཛིན་རྣམ་དེ་ལ་འཛིན་པའི་རྣམ་པ་དེ་ལ་འཛིན་པའི་རྣམ་པ་དེ་རྗེས་དཔག་ལ་མངོན་སུམ་དུ་སྣང་རྗེས་དཔག་ཁོ་ཡང། རང་མངོན་སུམ་དུ་སྣང་མཁན་གྱི་རང་རིག་ཁོ་ཚོས་མངོན་སུམ་སྣང་བ་ཡིན་ཟེར་བ་དེ་ཟེར་ན་ནི་དང་པོ་ལྟར་ན་རྗེས་དཔག་དེ་ཆོས་ཅན་རྟགས་གསལ་གཏོང་ཡ་དེ་ལ། ཁྱོད་ཁྱོད་རང་གི་གཟུང་རྣམ་དེ་ལ་མངོན་སུམ་ཐལ། བྱས་དང་རྗེས་དཔག་ཚད་མ་ཆོས་ཅན་ཁོ་རང་ཁོ་རང་ལ་མངོན་སུམ་ཡིན་པར་ཐལ་ཡིན་པར་ཐལ། ཡིན་པར་ཐལ་ཁྱོད་རང་གི་འཛིན་རྣམ་དེ་ལ་མངོན་སུམ་གང་ཞིག་རང་གི་འཛིན་རྣམ་ལ་མངོན་སུམ་ཡིན་ཟེར་གོ། ཡར་སྦྱར་ནས་འགྲོ་སྟངས་གཅིག་དང་མར་སྦྱར་ནས་འགྲོ་སྟངས་ཁྱོད་ཁྱོད་རང་གི་འཛིན་རྣམ་ལ་མངོན་སུམ་གང་ཞིག་ཟེར་དུས་ཡང་ཡང་འགྲོ་ན། དེ་རྗེས་དཔག་ཚད་མ་ཁོ་རང་ཉམས་སུ་མྱོང་རང་རིག་ཁོས་མངོན་སུམ་དུ་ཚུར་རྟོགས་པ་ཡིན་ཙང་ཁོ་ལ་མངོན་སུམ་ཡིན་དང་ང་རང་ཚོ་ག་རེ་སོ་རེ་མངོན་གྱུར་རེ་ཡིན་ཙང་མངོན་སུམ་ཡིན་ཟེར་དེ་འདྲ་པོ་ཞིག་མེད་འགྲོ། ཁྱོད་ཁྱོད་རང་གི་འཛིན་རྣམ་ལ་མངོན་སུམ་གང་ཞིག་དེ་ཉིད་ཡུལ་དང་དུས་དང་ངོ་བོ་གང་ལ་ལྟོས་ཀྱང་ཁྱབ་མཉམ་གྲུབ་བདེ་རྫས་གཅིག་ཡ་གི་རྟགས་ཟེར་རྟགས་རྟགས་སྟངས་དུའང་དུས་སུ་ལ་འདུག་ཟེར་ཡང་ཡང་ན་ནི་ཡང་འདི་ཁྱོད་ཁྱོད་རང་གི་འཛིན་རྣམ་དེ་ལ་མངོན་སུམ་གང་ཞིག་ཟེར་རྟགས་ཁོ་རང་ཁས་ལེན་པ་ཡིན་ཙང་ཤེས་པ་ཡིན་ན་རང་གི་འཛིན་རྣམ་དེ་ལ་མངོན་སུམ་ཡིན་པས་ཁྱབ་པ་ཁས་ལེན་པ་ཡིན་ཙང་དེ་གང་ཞིག་ཟེར་དེ་ཁ་ཅིག་གིས་ཁོ་རང་གི་འདོད་པ་དེ་བཀོད་པ་མིན་འགྲོ་འོ་ཐུག་བྱེད་ཅིང། ཁྱབ་པ་མེད་ན་ས་ཐག་འདས་ལ། ཁྱབ་པ་མེད་ན་དོན་གྱི་རང་གི་ངོ་བོ་གཅིག་ཅེས་པའི་རིགས་པ་ལ་ཁྱབ་པ་ཅི་ཙམ་ཡོད་པ་དེ་ཙམ་འདི་ལ་ཡང་ཡོད་དོ་ཟེར་ད་དོན་གྱི་རང་གི་ངོ་བོ་གཅིག་ཟེར་དུས་ཡ་གི་སྐོར་ལ་ཡུལ་དང་ཡུལ་གོག་ཙམ་ལས་པའི་ནུས་པ་ཡོད་ན་དེ་ཡང་ཁྱབ་ཆེ་ཆུང་མེད་པར་རྫས་གཅིག་པ་དགོས་ཞེས་ནི་རང་ལུགས་ཚིག་འགྲེལ་རྒྱབ་ཡོང་དུས་དེ་ནི་ཞི་གནས་ཀུན་ད་ག་རེ་བུམ་འཛིན་རྟོག་པ་ཆོས་ཅན་རྟགས་གསལ་བཏང་བ་ཡིན་ཙང་ཡ་གི་དེ་དང་དོན་དག་འདིའི་གཉིས་ཤུ་ཡའི་ཉིན་མོ་དེ་དོན་དག་གཅིག་པའི་སྒང་ལ་སླེབས་འགྲོ་བ་རེད་གསུང་དགོས་ས་རེད། འདོད་ན་བྱས་དང་དོན་དག་ལ་ག་རེ་ཟེར་ན་རྗེས་དཔག་ཆོས་ཅན་ཁྱོད་ཁྱོད་རང་གི་གཟུང་བའི་རྣམ་པ་དེ་ལ་མངོན་སུམ་ཡིན་པར་ཐལ་ཁོ་རང་ཁོ་རང་ལ་མངོན་སུམ་ཡིན་པ་དེ་ཚོ་ད་རྟོག་བྲལ་དུ་ཐལ་ལོ་ཞེས་རྗེས་དཔག་ཟེར་མཁན་དེ་རྟོག་བྲལ་ཆགས་འགྲོ་གི་འདུག་ཟེར་ལྟ་ང་རེ་འདུག་ཟེར་མ་ད་ད་གཉིས་པ་ལྟར་ན་ཡང་ཟེར་ཏེ་འདི་ཡིན་པ་རང་གི་ངོ་བོ་གཟུང་བའི་རྣམ་པ་ལ་མངོན་སུམ་ཡིན་ཟེར་ཏེ་རེད་པ་ཡང་ན་རང་གི་ངོ་བོ་གཟུང་བའི་རྣམ་པ་ལ་མངོན་སུམ་ཡིན་ཟེར་བཞིན་འདུག་བ་དེ་ཡིན་ན་ཡང་ཉེས་པ་དེ་ཉིད་དུ་འགྱུར་ཟེར་དང་ད་དོན་དག་རེད་ཡ་གི་དེ་གདམ་གར་བྱས་ནས་དྲི་བ་གཉིས་གསུམ་བཀོད་པར་གཟིགས་ནས་དྲི་བ་གཉིས་པ་དེ་བྱས་ན་དོན་དག་ལ།

རྗེས་དཔག་ཚད་མ་ཁོ་རང་གི་ཁོ་རང་དང་ངོ་བདག་ཉིད་གཅིག་པའམ་ངོ་བོ་གཅིག་པ་ཁོ་ལ་རང་ཉིད་ལ་ཚད་མ་ཡིན་པའི་ཆ་གཅིག་དང་ཡུལ་སྒྲ་མི་རྟག་པ་ལྟ་བུ་ལ་འདི་ནི་ཚད་མ་ཡིན་པའི་ཆ་གཉིས་འདུག་ཅེས་ནི་ཁོས་རང་གི་མགོ་ལ་སྙིང་བཞག་གི་ཨ་རོའོ་ཁུས་སོ་རེ་བྱས་ནས་ཟེར། ཡང་ཁ་ནང་ལྟ་ལ་རང་རིག་མངོན་སུམ་དང་ཕྱི་ལྟ་ལ་རྗེས་དཔག་ཡིན་ནོ་ཞེས་ན་ཡང་དྲི་བ་ཅིག་བྱེད་པ་འདུག་ཅེས་ཡིན་ནོ་ཞེས་ན་ད་དེའི་དོན་ཁ་ནང་ལྟ་ལ་རང་རིག་བྱས་ཁ་ཕྱི་ལྟ་ལ་རྗེས་དཔག་ཚད་མ་ཡིན་ཟེར་ཡས་དེ་དོན་ཏེ། ཁ་ནང་འདི་ཆ་གཅིག་རང་རིག་མངོན་སུམ་ད་དེ་རང་ལུགས་ལ་རེད། ཁ་ནང་ལྟའི་ཆ་གཅིག་ཟེར་རྗེས་དཔག་ཚད་མ་ཁོ་དང་བདག་ཉིད་གཅིག་པའི་ཚད་མ་དེ་ལ། ཁ་ནང་འདི་ཆ་གཅིག་རང་རིག་མངོན་སུམ་ཆགས་ཁོ་རང་བདག་ཉིད་གཅིག་པའི་རང་རིག་མངོན་སུམ་ཆགས་ཕྱི་ལྟའི་ཆ་གཅིག་རྗེས་དཔག་ཚད་མ་ཡིན་ཞེས་པའི་དོན་ཡིན་ན། དེ་སྐད་སྨྲ་བ་རིགས་ཀྱང་གསུངས་འདི་ད་དེ་ཏག་ཏག་བསྡད་ཀྱི་རེད་ཟེར་བ། ཡིན་ན་ཡང། ཕྱི་ལྟ་ཐམས་ཅད་ནང་དུ་བལྟས་པ་ཡིན་ནོ་ཞེས་སྨྲ་བ་མི་རིགས་སོ། ཕྱི་ལྟ་ཐམས་ཅད་ནང་དུ་ལྟ་བ་ཡིན་ཟེར་ན་མི་རིགས་ལ། ཟེར་བ་ལ་ད་ཁ་ཅིག་གིས་ངས་དེ་འདྲའི་ལབ་རྒྱུ་མ་བྱུང་ཟེར་རོ། ཁ་ཕྱིར་ལྟ་ཐམས་ཅད་ནང་དུ་ལྟ་བ་ཡིན་ཟེར་ནས་ངས་ལབ་རྒྱུ་མ་བྱུང་ཟེར། ལབ་པ་ཐོག་ལ་འོ་ན་ཁྱོད་རི་ཡ་གའི་ཁ་ཕྱིར་ལྟའི་ཤེས་པ་ཐམས་ཅད་རང་གི་ངོ་བོ་འཛིན་རྣམ་ལ་རང་རིག་མངོན་སུམ་ཡིན་ཟེར་ད་གི་དང་པོའི་ཡ་གའི་ཤེས་པ་ཡིན་ན་རང་གི་ངོ་བོ་ལ་རང་རིག་མངོན་སུམ་ཡིན་པས་ཁྱབ་པ་ཁས་ལེན་སོང་ཨ། འོ་ད་དེ་ཡི་ཉམས་འགྲོ་བ་རེད། འོ་ཉམས་སོ་ཟེར། འདུག་ཟེར། ད་འདི་ནི་མ་ཤ་མང་པོ་ཞིག་འདུག་དོན་དག་ལ་ད་ཁ་ཅིག་འདི་ལ་ཤེས་པ་ཡིན་ན་རང་གི་ངོ་བོ་ལ། མངོན་སུམ་ཡིན་པས་ཁྱབ་པར་འདོད་པ་ལ་ལན་འདེབས་པ་དཀའ། ཁོ་བོ་ནི་རྟགས་སྔ་མ་མ་གྲུབ་པར་འོག་ཏུ་བཤད་དོ། ཟེར་དེ་ཙང་དེ་རེད་པ་རང་གི་གཟུང་རྣམ་དེ་ལ་མངོན་སུམ་དང་ཁྱོད་རང་གི་འཛིན་རྣམ་དེ་ལ་མངོན་སུམ་གང་ཞིག་ཟེར་དེ་རྟགས་མ་གྲུབ་ཟེར། ཤེས་པ་ཡིན་ན་རང་གི་འཛིན་རྣམ་དེ་ལ་མངོན་སུམ་མ་ཡིན་པ་དེ་སྒྲ་དེ་འདྲ་དེའི་ལེའུ་གསུམ་པའི་ནང་ལ་སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཚད་མ་དེ་རང་གི་གཟུང་རྣམ་དེ་ལ་མངོན་སུམ་ཡིན་ན་དེ་ནི་རྟོག་བྲལ་ཡིན་དགོས། རྟགས་མ་གྲུབ་པ་འོག་ཏུ་འཆད་རྟགས་སྔ་མ་མ་གྲུབ་པར་འོག་ཏུ་འཆད་དོ་གསུངས་ཡག་དེ་ཡིན་པ་འདྲ། འོ་ཐུགས་རྗེ་ཆེ། འོ་ཡ་ཐུགས་རྗེ་ཆེ།